ཡ། རྒྱུད་ལས། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་མི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་འཇུ་ལེ་ཞུས་ཏེ། དེ་ནས་དེ་རིང་ང་དང་སློབ་ཚན་པོ་འགོ་ཟུག་ཞུ་ཡིན་གང་གིས་བདག་ལ་རིག་པ་བསླབ་པ་དང་མདོ་རྒྱུད་བསྟན་བཅོས་མན་ངག་རྗེས་བསྟན་དང། བསླབ་པ་ནོད་དང་དབང་བསྐུར་བྱིན་བརླབས་པའི་དངོས་ཀྱི་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་སོང་བ་སང་ན་ད་མདང་ནང་ཙོགས་ལ་དེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་མཛད་པའི་ཡོན་ཏན་གཞིར་གྱུར་མ། ཨེ་ནས་ང་དང་ག་སློབ་ཚན་པོ་ཞུ་ཡིན་ཞིག་ད་ཡོངས་ཏེ་ནོག། ཨེ་ནས་དེ་ཡང་ད་ཡོན་ཏན་གཞིར་གྱུར་མ་འཆད་པ་ལ། ཨེ་ནས་ཞག་དང་ཙོགས་ལ་དེ་ནས་ག། རྩ་བ། ས་བཅད་པོ་ཁྱེར་ཏེ་ནང་ལམ་གྱི་རྩ་བ་བཤེས་གཉེན་བསྟེན་པར་སྨོན་པ་དང་བསྟེན་ནས་བློ་སྦྱང་བར་སྨོན་པ་ཟེར་ཏེ་ས་བཅད་རྣམ་པ་གཉིས། དེ་ནས་གཉིས་པ་བསྟེན་ནས་བློ་སྦྱང་བར་སྨོན་པ་ལ་ཡང་སྐྱེས་བུ་ཆུང་ངུ་དང་ཐུན་མོང་བ་ལམ་ལ་སློབ་པར་སྨོན་པ་སྐྱེས་བུ་འབྲིང་དང་ཐུན་མོང་བ་ལམ་ལ་སློབ་པར་སྨོན་པ་སྐྱེས་བུ་ཆེན་པོའི་ལམ་ལ་སློབ་པར་སྨོན་པ་ས་བཅད་རྣམ་པ་གསུམ་ཡོད་པའི་ནང་ང་དང་དེ་ནས་སྐྱེས་བུ་འབྲིང་དང་ཐུན་མོང་བ་ལམ་ལ་སློབ་པར་སྨོན་པ་ཟེར་ཏེ་འོ་དེ་ནང་ཞུ་ཡིན་ཞིག་ད་ཡོངས་ཏེ་ནོག། སོང་བ་སང་ན་གཉིས་པ་སྐྱེས་བུ་འབྲིང་དང་ཐུན་མོང་བ་ལམ་ལ་སློབ་པར་སྨོན་པ་ལ་ཡང། དེ་ནས་ཐར་པ་དོན་གཉེར་གྱི་བློ་སྐྱེ་བར་སྨོན་པ་དང་ཐར་པ་བགྲོད་པའི་དེ་ནས་ལམ་ལ་སློབ་པར་སྨོན་པ་ཟེར་མཁན་པོ་ཅིག་ང་དང་འོ་དེ་ན་ཡོངས་ཏེ་ནོག། སོང་བ་སང་ན་ད་དེ་ནས་ཐར་པ་དོན་གཉེར་གྱི་བློ་སྐྱེ་བར་སྨོན་པ་ཟེར་མཁན་པོ་ཅིག་ཨེ་ནི་ང་དང་མདང་ལྟ་ག་ཧ་ལས་དེ་ནས་ག་ཁྱེར་ཏེ་ན་ཨེ་ནི་ག་འཁོར་བ་ལ་འོ་ད་ངེས་འབྱུང་སྐྱེ་ལུགས་སྐྱེ་སྟངས་སྐོར་ལ་དེ་སྐོར་ལ་ཞུ་ཡིན་ཞིག་ཡོངས་ཨེ་ནི་དེ་ན་ཡང་དེ་ནས་དེ་ག་ན་དེ་ནས་ང་དང་ག་ཁྱེར་ཏེ་ན་ཨེ་ནས་བསྟེན་ནས་བློ་སྦྱང་བར་སྨོན་པ་ཟེར་མཁན་པོ་ཅིག་ཨེ་ནས་ང་དང་དེ་ནང་ང་ཨེ་ནས་ཡོན་ཏན་གཞིར་གྱུར་མའི་རྩ་བའི་ནང་རྣམ་དག་བསམ་པ་དེ་ཡིས་དྲངས་པ་ཡི། དྲན་དང་ཤེས་བཞིན་བག་ཡོད་ཆེན་པོ་ཡིས་བསྟན་པའི་རྩ་བ་སོ་སོར་ཐར་པ་ལ་སྒྲུབ་པ་སྙིང་པོར་བྱེད་པར་བྱིན་གྱིས་རློབས་ཟེར་ན་ཨོ་དེ་སྐོར་ལ་ཞུ་ཡིན་ཞིག་ད་ཡོངས་ཏོག་ཧ་ལས་སོང་བ་སང་ན་ད་འོ་ན། ཨ་ལེ། འོ་ན་ད་ག་ཁྱེར་ཏེ་ན། ཐར་པ་བགྲོད་པའི་ལམ་ལ་སློབ་པར་སྨོན་པ་ཟེར་མཁན་པོ་ཅིག་རྣམ་དག་བསམ་པ་དེ་ཡིས་དྲངས་པ་ཡི་ཟེར་མཁན་པོ་ཅིག་ཨེ་ནས་ག་ཁྱེར་ཏེ་ན་ང་དང་ངེས་འབྱུང་ཡང་མིན་ན་འཁོར་བ་ལ་འོ་ངེས་འབྱུང་སྐྱེས་པའི་འོ་ད་ངེས་འབྱུང་རྣམ་པར་དག་པའི་སྒོ་ནས་ཨེ་ནས་ཐར་པ་དོན་གཉེར་གྱི་བློ་བཅོས་མ་མ་ཡིན་པ་ཡང་ནི་ཐར་པ་དོན་གཉེར་གྱི་བློ་འོ་རྣམ་པར་དག་པ་ཅིག་སྐྱེས་ཏེ་མདོར་བསྡུ་ན་ད་ང་དང་ཅི་སྐྱེ་དགོས་སེ་ཀྱག་ཟེར་ན་ཐར་པ་ཐོབ་པ་ལ་ཐར་པ་དོན་གཉེར་གྱི་བློ་སྐྱེ་དགོས་སེ་ཀྱག་ཐར་པ་དོན་གཉེར་གྱི་བློ་ཟེར་མཁན་པོ་ཅིག་ང་ཐར་པའི་གོ་འཕང་ཐོབ་དགོས་ཤེས་འདུག་བསམ་པའི་བསམ་བློ་དེ་ང་དང་རྒྱུད་ལ་འཁོར་དགོས་སེ་ཀྱག། ད་དེ་འཁོར་བ་ལ་འོ་དེ་ནས་ག་འཁོར་བའི་ནང་འོ་བདེ་སྐྱིད་མེད་མཁན་འཁོར་བ་སྡུག་བསྔལ་གྱི་རང་བཞིན་ཅན། དེ་ནས་འཁོར་བའི་ནང་སྐྱེ་བ་དང་རྒ་བ་དང་ན་བ་དང་འཆི་བའི་སྡུག་བསྔལ་མྱོང་ལུགས་མྱོང་སྟངས་ཚང་མའི་བསམ་བློ་བཏང་མཁན་པོ་ཅིག་ཨེ་ནས་ད་བདེ་བ་རང་ཧ་ལས་འཁོར་བའི་ནང་ད་མཆོག་ཏུ་གྱུར་པ་ནི་ཨེ་ནི་བདེ་འགྲོ་ལྷ་དང་མིའི་རྩི་རུ། འོ་ད་དེའི་གནས་སྐབས་ལ་ཡང་ཅང་སྡུག་བསྔལ་ཅིག་མ་གཏོགས་ཨེ་ནི་བདེ་བ་ཞིག་མེད་མཁན་པོ་གནས་སྟངས་པོ་ཧ་གོ་སྟེ་བོན་པོ་ཅིག་ཨེ་ནི་ང་དང་འཁོར་བ་སྡུག་བསྔལ་ཅན་གྱི་རང་བཞིན་པོ་ཤེས་ཏེ། ཨེ་ནི་འདི་ན་ཐ་རན་པོ་ཅིག་ད་འོ་ན་དེ་ཀ་ན་རྣམ་དག་བསམ་པ་དེ་ཡིས་དྲངས་པ་ཡི་ཟན་པོ་ཅིག་འཁོར་བ་ལ་ངེས་འབྱུང་སྐྱེས་ཏེ་འཁོར་བ་ལ་ཡིད་སུན་ཏེ་འཁོར་བ་ལ་ཞེན་པ་ལོགས་པའི་སྒོ་ན་འོ་ད་ཐར་པ་ཐོབ་དགོ་ཤེས་འདུག་ཟན་པོ་ཅིག་འོ་ན་ད་འོ་དེ་བསམ་བློ་དང་ལྡན་པའི་སྒོ་ན། ཨ་ལས་རྣམ་དག་བསམ་པ་དེ་དྲངས་པ་ཡིས་ཨོ་དེ་རྣམ་དག། ད་འོ་ན་རྣམ་དག་བསམ་པ་དེ་དྲངས་པའི་སྒོ་ན་འོ་ན་ཅི་བྱོ་དགོ་སད་ཀྱ་ཟེར་ན་ད་ལམ་ལ་སློབ་དགོ་སད་ཀྱ་ལམ་ལ་སྦྱང་དགོ་སད་ཀྱ་ཨེ་ནས་ད་དེ་ལ་ཅི་ཡོད་ཀྱ་ཟེར་ན་ཨེ་ནས་ང་ག་གྱ་དེ་ན་རྣམ་དག་དམ་ཚིག་སྡོམ་པ་ཨོ་ད་རྣམ་པར་དག་རྣམ་པར་དག་པས་ཨོ་དེ་ནས་ག་ངེས་འབྱུང་རྣམ་པར་དག་མདོར་བསྡུས་ན་ང་དང་འཁོར་བ་ལ་ངེས་འབྱུང་སྐྱེས་པའི་བསམ་བློ་འབྲེལ་བའི་སྒོ་ནས། ད་དེ་ནས་ཐར་པ་ཐོབ་པ་ལ། ད་ང་དང་ཚུལ་ཁྲིམས་རྣམ་པར་དག་པ་ཅིག་སྲུང་དགོ་སད་ཀྱ། ཨ་ལས། ད་འོ་ན་ཚུལ་ཁྲིམས་རྣམ་པར་དག་པ་སྲུང་བ་ལ། ད་ང་དང་དེ་ནས་དགའ་གྱི་དེ་ན་ང་དང་དེ་ནས་དགའ་དེ་ལ་སོ་སོ་ཐར་པ་རིག་དེ་ནས་དགའ་སོ་སོ་ཐར་གྱི་སྡོམ་པ་རིག་གྱ་ཟེར་ཏེ་དང་ངས་ཞུས་པིན། ད་ཐར་པ་བགྲོད་པའི་ལམ་བོ། འོ་ཐར་པ་བགྲོད་པའི་ལམ་ལ་སློབ་ན་འོ་ད་ག་ཟུག་ཤིག་དགོ་སད་ཀྱ་བཟང་པོ་གཅིག་ནི་ང་དང་སོ་ཐར་གྱི་ཚུལ་ཁྲིམས་འམ་འོ་ད་སྒོ་མེད་ཀ་ཡིན་ན་གཟུགས་ཀྱི་ཐུགས་རྒྱུད་ན་ང་དང་ཨེས་ཨེ་ནས་ག་གལ་ཏེ་ན། ཚུལ་ཁྲིམས་ཀྱི་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་འོ་དེ་ནས་ཤེས་རབ་ཀྱི་བསླབ་པ་སོགས་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ཤོར། འོ་ད་ཏིང་ངེ་འཛིན་གྱི་བསླབ་པ་དང་ཤེས་རབ་ཀྱི་བསླབ་པ་ཡོང་ང་ལ་ཡང་ཚུལ་ཁྲིམས་ཀྱི་བསླབ་པ་རྒྱུད་ལ་ལྡན་དགོ་སད་ཀྱ། གསུངས་པ་སང་ན་ད་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ། ཐར་པའི་གོ་འཕང་ཐོབ་པ་ལ། ཚུལ་ཁྲིམས་རྣམ་པར་དག་པ་ཅིག་མ་ལྡན་པ། རྩ་བ་ཉིད་ན་འགྲོ་ས་མེད་ཀྱ་ཚུལ་ཁྲིམས་རྣམ་པར་དག་པའི་ལམ་རྣམས་མ་སྲུང་བ་ལ། རྩ་བ་ཉིད་ན་འགྲོ་ས་མེད་ཀྱ་གསུངས་པ་སང་ན་ང་དང་ཚང་མ་དག་ས་བསྙེན་གནས་ཀྱི་སྡོམ་པ་སྲུང་དགོ་ཤེས། འོ་དེ་ནས་དགའ། དགེ་བསྙེན་གྱི་སྡོམ་པ་སྲུང་དགོ་ཤེས་ཚང་མ། ཨོ་ད་དེ་ནི་དག་ས་ང་དང་རབ་ཏུ་མ་བྱུང་བ་སང་ན་རབ་ཏུ་བྱུང་བྱས་སི་སྣོད་དང་སྐལ་པ་མ་གྱུར་པ་སང་ན་ཨེ་ནི་ད་ཁྱིམ་པའི་རྟེན་ལ་སོ་ཐར་གྱི་སྡོམ་པ་ག་ཟུག་ཤིག་སྲུང་ཉན་ཅེས་འདུག་ཨོ་དེ་ཀུན་ཨོ་དེ་ནི་བལྟས་ཏེ་ཨོ་དེ་ཀུན་སྲུང་ཅེས་པོ་གི་དེ་ནང་ཨོ་ད་ང་དང་ཐར་པའི་གོ་འཕང་ཐོབ་བྱས་སི་རྒྱུ། ཡོད་སྣང་མེད་སྣང་པོ་ཨོ་དེ་ན་ཡིན་ཀྱ། ད་དེ་ཡིན་ཀན་པོ་འདིར་དཔེར་ན་དེ་རིང་དང་ང་དང་ཡི་ག་ན་འདི་སྐོར་ལ་ཞུས་ཏེ་ནོག་ད་དེ་རིང་ཨང་ཨོ་དེ་ནས་སྐོར་ལ་ཞུ་བྱ་ནོག་ཧ་ལས་རྣམ་དག་བསམ་པ་དེ་ཡིས་དྲངས་པ་ཡི་དྲན་དང་ཤེས་བཞིན་བག་ཡོད་ཤེས་རབ་ཨོ་བསྟན་པའི་རྩ་བ་སོ་སོར་ཐར་པ་ལ་སྒྲུབ་པ་སྙིང་པོ་བྱེད་པར་བྱིན་གྱིས་རློབས་ཟེར་ཨོ་དེ་ནོག་ད། དཔེར་ན་དེ་རིང་ངས་ཡི་ག་ན་དག་ས་ཡི་ག་ན་ལྟ་ག་དཔེ་ཅིག་ཡི་ག་ན་བཞུགས་ཡི་ན་གར་ཀན་པོ་ཅི་བྲིས་ཏེ་ཟེར་ན་དཔེར་ན། ཕྱུག་པོ་ལོངས་སྤྱོད། ཧ་ལས། ཨོ་ཕྱོགས་མཐའ་ཕྱོགས་མཐའ་དག་ན་ཟད་མི་ཤེས་པ་ཡོད་པ་དེ་ལ་དགྲ་རྐུན་མ་སྟོར་བརླག་བག་རེ་བྱུང་ཡང་དེས་ཅི་ཡང་མི་ངེས་ལ། ཨོ་དཔེར་ན་མི་ཧ་ཅང་རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་ཀན་ནི་ཨེ་ནི་ཕྱུག་པོ་ཀུན་ལ་ཨོ་དེ་ནས་ཡམ་དོན་ན་རྐུན་མ་ཙ་པིག་ཙ་པིག་ཤོར་ན་ཡང་ཁོ་བ་དེ་ཙམ་ཞིག་སྐྱོན་ཆེན་མོ་ཅང་སྐྱེ་བ་མ་ནོག་གསུངས་ཏེ་ན། ཁོ་ཁོ་རང་ཧ་ཅང་ཕྱུག་པོ་ཡོད་པ་སང་ན་ཨེ་ན་ཡིན་རོགས་ང་དང་དཔེར་ན་ཀམ་པ་ནིའི་བདག་པོ་འོན་ཨོ་བཟོ་གྲྭ་ཆེན་མོ་འོན་ཡོད་ཀ་འོན་ལ་ཨོ་མི་ཡེམ་དོན་ན་ལ་ཤོ་ཀ་འོན་ཅ་ལག་མང་ཉུང་རེ་ཁྱེར་ན་དེ་ཙམ་ཅིག་ཅང་ཟ་ཏོ་བ་མེད་ཀ་ཁོ་འང་མི་ཏོགས་ཀི་ནོར་ཐུ་པག་ཙམ་རེ་ཅིག་ཡོད་པ་དེ་ལ་དགྲ་རྐུན་ལ་སོགས་པ་ཁྱེར་ན་དེ་ནང་པར་སྤྲང་པོར་འགྲོ་བ་ཡིན། འོ་མི་ཅ་ལག་གཅིག་དང་ཉུང་ངུ་ཞིག་མ་གཏོགས་མེད་ཀན་ལ། ཁོ་རང་ཡོད་ག་ནི་འདི་ན་བཞག་བཟའ་བྱས་འཐུང་བྱས་ཟེར་བའི་ཅ་ལག་རྐུན་མ་ཙ་པིག་ཤོར་རན་པོ་ཅིག་འོ་ཐོ་ར་ཁོ་ཅང་མེད་ཀན་གྱུར་ཏེ་སྤྲང་པོ་འགྱུར་རད་ཀྱག་བྱས་ན་ཁོ་རང་ཉུང་ངུ་ཞིག་མིན་ནི་ཡོད་མེད་ཀྱག་འདི་ན་ཉུང་ངུ་བོ་གཞན་ཞིག་རྐུན་མས་ཡ་ཇག་པ་དང་རྐུན་མ་ཁྱེར་དང་རན་པོ་ཅིག་ཐོ་ར་ཁོ་འོ་ད་ང་དང་ལྩང་ཀན་ནི་སྤྲང་པོ་འགྱུར་རད་ཀྱག་འོ་ད་དཔེ་དེ་ན་ནང་ཙོགས་ལ་ཟེར་ཏེ་ནང། བློ་ཆོས་སུ་སོང་ཞིང་ཉམས་རྟོགས་ལ་བརྟན་པ་ཐོབ་ཟིན་པའི་གང་ཟག་ཡོན་ཏན་དུ་མ་དང་ལྡན་པ་གཅིག་ལ། བཅས་པའི་ཁ་ན་མ་ཐོ་བ་འགའ་ཞིག་བྱུང་ཡང་འབྲི་བར་མི་འགྱུར་ཏེ། འོ་ད་དེ་འབའ་སེམས་ཉོན་མོངས་པའི་གཞན་དབང་དུ་མ་སོང་འོ་སེམས་ཆོས་སུ་སོང་འོ་སེམས་ལ་རྟོགས་པ་རྒྱུད་ལ་སྐྱེས་ཀན་ནི་གང་ཟག་འོ་ཁྱད་པར་ཅན་འོ་ད་ང་དང་ལྡན་པའི

ཨོ་ད། ཨོ་ང་དང་དེ་ནས་ལས་དང་པོ། སེམས་ཉོན་མོངས་པའི་གཞན་དབང་དུ་ཆགས་ཀན། ཨོ་དེ་ནས་དགེ་བ་དཔག་མང་པོ་བསྒྲུབ་མ་ཐུབ་ཀན། སློབ་སྦྱོང་དེ་ཙམ་ཞིག་མེད་ཀན། རྟོགས་པ་རྒྱུད་ལ་མ་སྐྱེས་ཀན་ཀུན་ལ། ཨོ་དེ་ནས་ག་ཁྱེད་དེ་ན་ད་ཅི་ག་ཁྱེད་དེ་ན་སྤྲང་པོའམ། ཨོ་རྒྱུ་ནོར་ལོངས་སྤྱོད་ཙ་པིག་མིན་ནི་ཅ་ལག་མེད་ཀན་ཀུན་ལ་རྐུན་མ་ཤོར་རན་པོ་གཅིག་དེ་ནས་ཐོ་ར་ན་ཁོ་རང་ལྩང་ཀན་གྱུར་ཏེ་སྤྲང་པོ་གྱུར་ཏེ། ཨེ་ཅང་མེད་ཀན་ཆགས་ཀན་ནང་ཙོགས་ལ་ང་དང། ཨོ་དེ་ཟུག་ཆོས་ཀྱི་བརྟན་པ་མ་ཐོབ་ཆོས་ཀྱི་དེ་ནས་གོམས་ཤེད་ཤུགས་ཆེན་མོ་མེད་ཀན་ཀུན་ལ། ཨོ་ད་དེ་ནས་ག་གེ་དེ་ན། ཉེས་པ་ཙ་པིག་བྱུང་ན་ཨོ་དོ་ཉེས་པ་ཆེན་མོ་འགྱུར་ར་ནོག་གསུངས་ཏེ་ནོག། ཨོ་ཤི་དེ་ན་ངན་སོང་དུ་ཅི་འ་ཟེར་ན་རང་དགེ་བ་མང་ཉུང་གཅིག་མིན་ནི་ཡོད་མེད་ཀྱག་དེའང། དེ་ནས། ཧ་ལས་སྡིག་པས། ཨོ་དེ་ནས་སྡིག་པ་ཙ་པིག་རེ་བསགས་ཀན་པོ་གཅིག་ནི་དེ་ག་ན་ཨོ་འགྲོ་ས་ངན་སོང་ལ་མིན་ནི་མེད་པ་ནོག་གསུངས་ཏེ་ནོག། ད་དེ་ནས་འོ་སྐོལ་གྱི་རྒྱུད་ལ་ཡོན་ཏན་ཁྱད་པར་ཅན་མ་སྐྱེས་ཨོ་ད་ང་དང་ཨོ་དག་ས་ན་སྐབས་ང་དང་ཨོ་ང་དང་ལས་དང་པོ་པ་ཨོ་ད་ང་དང་ཚང་མ་ཅོག་ཟེར་ནོག་ལེ་ཨོ་སོང་བ་སང་ན་ཡོན་ཏན་ཁྱད་པར་ཅན་ང་དང་མེད་པ་སང་ན་ཨོ་ལམ་གྱི་རྟོགས་པ་རྒྱུད་ལ་སྐྱེས་ཏེ་མེད་པ་སང་ན་ཨོ་དེ་ནས་སེམས་ཉོན་མོངས་པའི་གཞན་དབང་ཅན་དུ་ཆགས་ཀན་ནི་ལས་དང་པོ་པ་ཡིན་པ་སང་ན།

འོ་ད་དེ་ནང་ཙོགས་ལ་ངེས་ཤིང་དགེ་བསྙེན་འགྲུབ་སྟེ་ཡོད་ན་དགེ་བསྙེན་གྱི་བདེན་པ་དེ་ན་སྲུང་བྱ་སྤང་བྱ་ལྔ་མིན་ནི་མེད་ཀྱག་དང་དེ་ན་ལྔ་པོ་དང་པ་བློ་བསྒྲིམས་ཏེ་འོ་རྩ་མ་ནེ་མ་ནེ་ཟུར་གཅིག་གང་དེ་ནི་ཉམས་མ་ཞུགས་པར་སྲུང་དགོས་ཤས་པོ་ཁག་ཆེན་མོ་ཡིན་ནོག་གསུངས་ཏེ་ནོག་འོ་དོའི་མགོ་ཐོན་སྡོམ་པ་ཁས་ལེན་ཚར་ཏེ་རྟིང་ན་འོ་དོ་མགོ་ཐོན་བཅུག་དགོས་ཏེ་ནོག་གསུངས་ཏེ་ནོག་མགོ་གཅིག་ཐོན་བྱེད་དགོས་གསུངས་སུ་འདུག་ག་ལེ། ད་འདི་ནའང་འདག་ས་ཚིགས་པོ་ན་ཁྱད་པར་དུ་གསུངས་ཏེ་འདུག་བ་ད་ཡི་གེ་ན་ཚིགས་སུ་འདག་ས་སྔ་མར་བཀོད་ན་འགྲིག་ག་འདི་ནའང་ལས། ཁྱད་པར་དུ་ཁྱིམ་པ་རྣམས་ལ། ཨོ་ད་ལྷག་པར་དུ་དམིགས་བསལ་གྱི་ཨོ་ཁྱིམ་པ་རྣམས་ལ་ཡོན་ཏན་རོ་ཨ་ཁྱིམ་པ་རྣམས་ལ་གཞན་གྱི་ཡོན་ཏན་མེད། ཨོ་ད་ང་དང་ཨེ་ནི་ངེད་ཅག་ཁྱིམ་པའི་རྟེན་ལ་བཞུགས་མཁན་སོང་པ་སང་ན་ཨེ་ནི་གཞུང་རྒྱ་ཆེན་མོ་ལ་ཐོས་བསམ་བྱོས་ཏེ་ཆོས་ཀྱི་གནས་ལུགས་རྒྱ་ཆེན་མོ་གཏིང་ཟབ་པོ་ཞིག་ཨོ་ང་དང་དེ་ཙམ་ཞིག་མ་ཤེས་ན་ཡང་སྤྱོད་ཉན་ན་མེད་ན་ལམ་གྱི་རྟོགས་པ་རྒྱུད་ལ་སྐྱེས་ཏེ་མེད་ན་ཡང། ཨོ་ད་ཅི་ལ་ནན་ཏན་བཅོ་དགོས་ཏེ་ནོ་ཁག་ཆེན་མོ་ཅི་བཅོ་དགོས་ཏེ་ནོ་ཟེར་ན། ཉ། སྟོང། ཚེས་བརྒྱད་ཀྱི་སྡོམ་པ། ཉི་མ་རེ། ཉི་མ་རེ་བོ་འདི་གཙང་སིང་ངེ། རེ། ཅི་ཐུབ་བྱེད་དགོས་ཨོ་ད། ཚེས་པ་ཉ། སྟོང་ཟེར་ན་ཉ་ཟེར་ན་ང་དང་ཚེས་པ་བཅོ་ལྔ་ལ་ཟེར་ནོ་སྟོང་ཟེར་ན་གནམ་གང་ང་ཟེར་ནོ། ཚེས་བརྒྱད། ཨོ་ད་མདོར་བསྡུ་ན་བཅོ་ལྔ་གནམ་གང་ཚེས་བརྒྱད་ལ་ཞུས་ཏེ་ནོ། སྡོམ་པ་ཉི་མ་རེ་ཨོ་ད་ང་དང། ཐེག་ཆེན་གསོ་སྦྱོང་གི་སྡོམ་པ་ལེན་ཏེ་ཡོད་ན་ཨོ་ད་ཉི་མ་གཅིག་གི་སྡོམ་པ་ནོ་དེ་རིང་བླངས་པ་ན་ཐོ་རས་སྔ་ཏོག་ཚུག་པ་མ་གཏོགས་ང་དང་སྲུང་དགོས་ཤས་མེད་པ་སང་ན་ཨོ་སྡོམ་པ་ཉི་མ་རེ་བོ་འདི་ཨོ་ད་གཙང་སིང་ངེ་པད་མ་ན་མ་ན་མ་ན་ཕྲ་མོ་ཞིག་ན་ཅག་འགལ་མ་བཅུག་ག་ཉེས་པ་ཕྲ་མོ་ཞིག་ཡང་འགོས་མ་བཅུག་ག་ཨོ་སྲུང་ཅས་རྒྱལ་པོ་མ་ན་བདེ་མོ་བཅོས་ཏེ་སྲུང་དགོས་ཟེར་ན་ཨོ་ཟེར་ཏོ། འོ་དེ་སོང་ན་འོ་ད་ཕན་ཡོན་དཔག་ཏུ་མེད་པའི་དེ་ནོ་སྐད་འོ་ད་ང་དང་ཐར་པ་ཐོབ་ཅས་སི་རྒྱུ་འོན་འོ་དོ་ཡིན་གྱ་ཟེར་གསུངས་དེ་ནོ་ད་འོ་དོ་ཡིན་ནོ་གསུངས་དེ་ནོ་ད། འོ་ད་གསལ་པོ་གསུངས་ཏེ་འདུག་པ་ལེ་འོ་ད་དེ་འོན་གྱ་དེ་ན་ངའི་ངའི་ཡི་ག་ན་ངེད་ཅག་ཆོས་བཏངས་ཏེ་བཀལ་མཁན་མ་ནོ་ཆོས་དཔེའི་ནང་ངུ་ནི་ན་འོ་གསུངས་མཁན་བོ་ཟུར་དུ་ཕིངས་ཏེ་ངེད་ཅག་ཡི་ག་ན་བཀལ་ཏེ་ཡིན་པ་སང་ན་འོ་ད་དེ་འོན་ལ་བདག་ས་འདི་ན་གསུངས་ཏེ་འདུག་པ་ལེ།

འོ་སོང་པ་སང་ན་ད་དེ་ག་ན་ང་དང་དེམ་པའི་ར་ཁོ་དེ་མི་ཉན་ཅས་ཤིག་དང་མི་ཡོང་ཅས་ཤིག་ཅང་མེད་དང་དེ་ག་ང་དང་དཔེར་ན་བསྙེན་གནས་ཀྱི་ཐེག་ཆེན་གསོ་སྦྱོང་གི་སྡོམ་པ་ང་དང་ཡང་ཡང་ལེན་ནི་འཇིག་དང་རོ་དེ་འདི་ཡང་ང་དང་རྟེན་གྱི་དྲུང་དུ་ངེ་ཞང་ཚང་མ་ཨེ་ནས་ཁ་ལེན་ཅས་སི་དོན་དག་ངེས་བདེ་ཡག་ན་ཨེ་ནས་ག་ཨི་ན་ང་དང་ཆོས་དཔེ་ན་བཀལ་ཏེ་ཡོད་ད་ལེ་ག་ཟུག་གི་དཔེ་ཆ་སྐྱོར་དགོ་ས་ན་ག་ཟུག་གི་དགོངས་ཤོར་བཅོ་དགོ་ས་ནོ་འོ་དེ་ནས་ཆོ་ག་འོ་ག་ཟུག་སྡོམ་པ་ལེན་ཙ་ན་བསམ་བློ་ག་ཟུག་གི་བཏང་དགོ་ས་ནོ་འོ་ད་ང་དང་ཐེག་ཆེན་གསོ་སྦྱོང་གི་སྐོར་ལ་ང་དང་ཨི་སྔན་ལ་མང་པོ་ཞུས་ཚར་ཏེ་ནོ་ཨོ་ད་དེ་ཚང་མ་ལ་སློབ་སྦྱོང་བྱོས་ཅིག་ཨོ་དེ་ནས་ཨོ་དེ་ཚང་མར་བདེ་མོ་བྱོས་ཏེ་ང་དང་ཉམས་སུ་ལེན་ཤེས་ན། ཨེ་ནས་དེ་ན་ངེད་ཅག་མང་པོ་ཞིག་དགེ་བསྙེན་བསྒྲུབ་ཏེ་ཡོད་པ་སང་ན་ཨོ་ད་དགེ་བསྙེན་གྱི་ཧྲང་གི་སྲུང་བྱ་ཨོ་དེ་ནས་ག་གེ་དེ་ན་སྲོག་གཅོད་པ་མ་བྱིན་པ་ལེན་པ་ཨོ་ལོག་པར་གཡེམ་པ་ཨོ་དེ་ནས་ག་གེ་དེ་ན་རྫུན་ཨེ་ནས་དེའི་སྟེང་དུ་ཆང་འཐུང་བ། ཨོ་དེ་ཚང་མ་སྤང་ཉན་ན། ཨོ་ད་དེ་ནི་ཚེ་འདི་ལ། ཨོ་དེ་ནི་རང་ཧ་ལས་ད་ག་གེ་དེ་ན་མིའི་ལུས་རྟེན་བཟང་པོ་ཞིག་ཐོབ། ཨོ་དམ་པའི་ཆོས་དང་མཇལ། ཨོ་དགེ་བའི་བཤེས་གཉེན་རྣམས་མང་པོ་ཞིག་གི་ཙང་བླ་མ་རིན་པོ་ཆེ་མང་པོ་ཞིག་གི་དྲུང་ན་བཀའ་དབང་བཀའ་ཆོས་མང་པོ་ཐོབ། ཨོ་ད་དེ་ཐོབ་མཁན་ཚང་མ་གེ་དེ་ན། ཨོ་ད་རང་གིས། ཨོ་དེ་ནི་ལག་ལེན་ཅིག་ཡིན་ན་ཉམས་ལེན་ཅིག་ཡིན་ན་སྐར་འགོ་བསྟན་ན་མ་གཏོགས་དེ་དབང་ཐོབ་དེ་དབང་ཐོབ་དེ་བཀའ་ཆོས་པའང་ཞུས་པིན་དེ་བཀའ་ཆོས་པའང་ཞུས་པིན། ཨོ་ད་ཁྱེད་རང་ཉམས་ལེན་ཅི་ཡོད་ཟེར་ན།

ཨོ་ད་སོང་པ་སང་ན་དེར་ན་དགེ་བསྙེན་གྱི་སྲུང་བྱ་ལྔ་པོ་དེར་ནས་སྔས་ན་དགེ་བསྙེན་ཨ་ཐེག་ཆེན་གསོ་སྦྱོང་གི་སྡོམ་པའི་ནང་སྲུང་བྱ་བོ་དེར་ན་ནོ། དེར་ནས་གཱས་སྡོམ་པ་ཙམ་ཞིག་ཡོད་ན་དེ་གཱས་སྣ་ནས་སྣ་ནས་འཁེལ་དུ་ནོ་ད་དགེ་ཚུལ་ཡིན་ན་ཨོ་དེ་ནས་དེ་གཱས་སྣ་ནས་མ་ཨོ་ད་བླང་འདས་སུམ་ཅུ་སོ་དྲུག་ཟེར་མཁན་སྲུང་བྱ་ཡོད་དུ་ནོ་དགེ་སློང་ཡིན་ན་དེ་གཱས་སྣ་ནས་མ་ཨེ་ནས་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་སྲུང་བྱ་བྱེད་དུ་ནོ། ཨོ་ད་ང་དང་རབ་བྱུང་ཀུན་ལ་ང་དང་བདག་ས་དེ་དུས་རྒྱུན་ངེས་ཤང་དེ་ནས་ཐེག་ཆེན་གསོ་སྦྱོང་གི་སྡོམ་པ་ལེན་ཙ་ན་སྲུང་བྱ་དེ་ཚང་མ་ཁྱེད་དང་དུས་དང་རྣམ་པ་ཀུན་ཏུ་སྲུང་བར་ཁས་བླངས་ཚར་དེ་ནོ། ཨོ་ཤི་ན། གཱས་ང་དང་སྡོམ་པ་ལེན་པ་ན་མ་ཤི་ཚུགས་པ་དེ་ཚང་མ་ང་ཚུལ་བཞིན་དུ་སྲུང་ཡིན་ཟེར་ཏེ་ཁས་ལེན་དམ་བཅའ་བཅོས་ཏེ་སྲུང་ཡིན་ཞིག་དང་ཡིན་ནོ། ཨོ་སོང་པ་སང་ན། ཨོ་ད་རབ་བྱུང་ཀུན་ལ་རབ་བྱུང་ཁོ་རང་གི་དཔེར་ན་དགེ་ཚུལ་ལ་དགེ་ཚུལ་ལ་ཁོ་རང་གི་ཁྲིམས་བླང་འདས་སུམ་ཅུ་སོ་དྲུག་ལ་སོགས་པ་དང་ཨོ་དགེ་སློང་ལ་དགེ་སློང་ཀུན་ལ་ཁོ་རང་གི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ལ་སྲུང་བྱ་བྱེད་དེ་ནོ་ད་ང་དང་ངེད་ཅང་བདག་ས་ཁྱིམ་པའི་རྟེན་ལ་བཞུགས་པ་སང་ན་ཨོ་རང་གི་ནང་ཁང་པའི་ཆགས་ལ་ནང་དེ་ཚང་མ་རྫ་དེ་འཇིག་ཨོ་ཆོས་ཤིག་སྒྲུབ་དགོས་པ་སང་ན་ད་དེ་ལ་ང་དང་བདག་ས་འདི་ན་གསུམ་གང་བྱང་ཆིག་ཉ་སྟོང་ཚེས་བརྒྱད་ལ། ཨོ་དེ་ནས་སྡོམ་པ། ཨོ་ཉི་མ་རེ་བོ་ཨོ་དེ་གཙང་སིང་ངེ། རེ་ཨེ་ནི་ཅི་ཐུབ་བྱེད་དགོས་གསུངས་སྟེ་བ་ཨོ་ད་གང་ཐུབ་ཅི་ཐུབ་ཅིག་ཨེ་ནི་སྲུང་དགོས་ཏེ་ནོ་གསུངས་ཏེ་ནོ། ཨོ། ད་དེ་ངོ་སྲུང་མཁན་པོ་ཅིག་དེ་ནི་ང་དང་འགྱུར་བ་ཡོང་ཅས་པོ་ང་དང་སྲུངས་ཏེ་རྟིང་ན་མ་ནེ་ཧ་གོ་བ་མན་ནོ་སྲུངས་ཏེ་རྟིང་ན་ང་དང་ཧ་གོ་རུག་པ་ལེ། ག་ཟུག་གི་ཧ་གོ་རུག་ཟེར་ན་དེ་རིང་ང་དང་ད་ཅིག་སྔན་ལ་ཞུས་མཁན་ཙོགས་ལ་དེ་རིང་ང་དང་ཐེག་པ་ཆེན་པོའི་གསོ་སྦྱོང་གི་སྡོམ་པ་ལེན་ཏེ་ཡོད་ན་ཨོ་དེ་ན་སྐབས་ལ་ང་དང་ཨོ་ད་དེ་ནི་རྟ་ལ་སྲབ་བཀར་ཏེ་ག་རུའང་ཆ་མ་བཅུག་མཁན་ཙོགས་ལ་ཨོ་ད་དེ་རིང་ང་སྡོམ་པ་སྲུངས་ཏེ་ང་ཐེག་ཆེན་གསོ་སྦྱོང་གི་སྡོམ་པ་ནེན་ཏེ་ཨོ་ང་དོའང་བཅོའ་མེད་དོའང་བཅོའ་མེད་དོའང་བཅོ་ཆོག་ག་མ་རུང་དོའང་བཅོའ་མེད་ཟེར་གྱི་སྲུང་མཁན་དུང་ཨན་པོ་ཅིག་ཨོ་དེ་ཙོགས་སི་གོམས་འདྲིས་པོ་ཞག་མ་གཅིག་བསྟེན་གཉིས་བསྟེན། ཨེ་ནས་བན་ཆད་ཁོ་སེམས་ཟེར་མཁན་པོ་གོམས་འདྲིས་བསྟེན་ན་གོམས་འདྲིས་བསྟེན་ན་བན་ཆད་ཁོ་དེའི་ཕྱོགས་སུ་ཆ་ཅས་པོ་ཁེ་དང་ཁོ་ཆོས་ཉིད་དེ་ནོ་ལེ། ཨོ་དེ་ནས་ཁོ་སེམས་གོམས་པའི་རྗེས་སུ་འགྲོ་བ་རྟེན་འབྲེལ་གྱི་ཆོས་ཉིད་དེ་ཡིན་གསུངས་སྟེ་ཡོད་དོ། ཨོ་སེམས་གོམས་གོམས་གོམས་གོམས་གོམས་ན་ཕྱི་ནས་ཁོ་དེ་བསྲུང་བྱ་སྤྱོད་བྱ་ཀུན་སླ་མོ་ཨོ་དེ་ན་གོམས་གཤིས་ཐེབས་ཏེ་དཔེར་ན་ང་དང་བྱ་བ་མང་པོ་ཅིག་ང་དང་རྙོགས་ང་འཛིར་བྱ་མེད་ལ་ལ་དང་རྙོགས་ཞིག་ཅི་ཟེར་ན་སེམས་ཨོ་དེ་དབང་དུ་ཨོ་དེ་རྙོགས་ལ་སོང་པ་སང་ན་ཨེ་ནི་བན་ཆེན་ཨོ་དེ་རྙོགས་པོ་རྙོགས་བྱ་བ་ངན་པ་ཅིག་རྙོགས་ལ་སོང་པ་སང་ན་དེ་ནི་ན་དོ་བཅོ་ན་སྐྱིད་པོ་ཡོད་མཁན་ཅིག་དོ་བཅོ་ན་འགྲོ་མཁན་ཅིག་དེ་ཕྱོགས་ལ་ཆགས་མཁན་ཅིག་ཡོད་དོ་ཅི་ཟེར་ན་སེམས་ལ་རྙོགས་སོང་དེ་ནོ་གོམས་སེམས་ལ་གོམས་ཏེ་ནོ་ད་མདོར་བསྡུ་ན།